དེ་དག་ཇི་ལྟར་འབྱུང་མི་འགྱུར་ད་རང་ལུགས་ལ་གང་དག་བརྟེན་ནས་དེ་ནི་དངོས་པོ་རྣམས་ཆུ་ཡི་ཟླ་བ་ལྟ་བུར་ནི། ཡང་དག་མ་ཡིན་ལོག་མིན་པ་ཡང་དག་པ་མ་ཡིན་ཟེར་དུས་ཆུ་ཟླ་ལྟ་བུ། ཡང་དག་པ་མ་ཡིན་པ་བདེན་པར་གྲུབ་པ་མ་ཡིན་ལོག་པ་མིན་པ་དེ་ཐ་སྙད་དུ་མེད་པ་མ་ཡིན་པ། འོ་ན། རང་བཞིན་གྱིས་གྲུབ་པ་ཡང་མ་ཡིན་པ་ཐ་སྙད་དུ་མེད་པ་ཡང་མ་ཡིན་པ།

རྟེན་འབྲེལ་རྒྱུ་འབྲས་ཀྱི་རྣམ་གཞག་རང་གི་ལུགས་ལ་བྱར་མ་བཏུབ་ནས། གཞན་ངོ་སོགས་ལ་སྐྱེལ་བ་ནི་རྟེན་འབྲེལ་གྱི་དོན་མ་ཡིན་ཏེ་སོ། དེ་ནི་གང་ལ་སྟོང་པ་ཉིད་རུང་བ་ཞེས་དེ་ལ་ཐམས་ཅད་རུང་བར་འགྱུར་ཟེར་སྟོང་ཉིད་རུང་བ་དེ་ལ་དེ་ནི་རྒྱུ་འབྲས་རྟེན་འབྲེལ་ཐམས་ཅད་ཐམས་ཅད་རུང་བ་ཡིན་ཟེར་ཡོད་རེད་པ་དེ་གཞན་ངོ་ལ་སྐྱེལ་བར་ཡོད་མ་རེད་པ་ཞེས་རང་བཞིན་མེད་པ་གང་གི་ལུགས་ཡིན་པའི་ལུགས་དེ་ལ་འཁོར་འདས་ཀྱི་རྟེན་འབྲེལ་ཐམས་ཅད་འཐད་པར་གསུངས་པའི་ཕྱིར་རོ། དེས་ན་སྟོང་ཉིད་འདོད་པའི་ཕྱོགས་ལ་འཁོར་འདས་ཐམས་ཅད་རུང་ལུགས་ཇི་ལྟར་ཡིན་སྙམ་ན་ད་ལྟ་སྟོང་ཉིད་འདོད་པའི་ཕྱོགས་ད་ཐལ་འགྱུར་བའི་ལུགས་ལ།

ཧོ་རྒྱུ་མཚན་གྱིས་ཞེས་དེ་ནས་རྒྱུ་མཚན་གྱིས་དེར་སྨྲ་སྟེ་ཞེས་འདིར་འཆད་པར་འགྱུར་རོ། དེ་ལྟ་ན་ཞེས་དེ་ལྟར་ན་དེ་ལ་བརྟེན་ནས་དེ་ལྟ་ན། དེ་ལྟར་ན་རྟེན་འབྲེལ་དེ་ལ་ཞེས་དེ་ནི་འོ། མྱུ་གུ་ལྟ་བུ་རྟེན་འབྲེལ་ཡིན་པ་དེ་ལ་ཞེས་རྟེན་འབྲེལ་མ་རེད་དེ་ལྟར་ན་དེ་ལ་རྟེན་འབྲེལ་འཐད་ལ་དེ་འཐད་ན་སྡུག་བསྔལ་ཡང་འཐད་དེ། རྒྱུ་དང་རྐྱེན་ལས་བྱུང་བ་ལ་སྡུག་བསྔལ་བཞག་དགོས་ཀྱི་བརྟེན་ནས་མ་བྱུང་བ་ལ་སྡུག་བསྔལ་མི་རུང་བའི་ཕྱིར་དེ་འཐད་ན་སྡུག་བསྔལ་ཡང་འཐད།

བདེན་བཞི་ཡོད་ན་ནི་དེ་ལ་ཤེས་པ་དང་སྤོང་བ་དང་དེ་ནི་མངོན་སུམ་མངོན་དུ་བྱེད་པ་དང་ལམ་སྒོམ་པ་རུང་ལ་དེ་དག་ཡོད་ན་དཀོན་མཆོག་གསུམ་ཡང་ལ་སོགས་པ་ཐམས་ཅད་རུང་ཟེར། དེ་ལྟར་ཡང་ཚིག་གསལ་ལས་དེ་ནི་གང་ལ་དངོས་པོ་ཐམས་ཅད་རང་བཞིན་གྱིས་སྟོང་པ་ཉིད་འདི་རུང་བ་དེ་ལ་ནི་ཇི་སྐད་སྨྲས་པ་དེ་དག་ཐམས་ཅད་རུང་བར་འགྱུར་རོ་ཇི་ལྟར་འགྱུར་ཞེ་ན་གང་གི་ཕྱིར་ཁོ་བོ་ཅག་ནི་རྟེན་ཅིང་འབྲེལ་པར་འབྱུང་བ་ལ་སྟོང་ཉིད་ཅེས་སྨྲ་སྟེ་རྟེན་འབྲེལ་ཡིན་པའི་རྒྱུ་མཚན་གྱིས་ད་སྟོང་ཉིད་ཟེར་བ་ཡིན། གང་གི་ཕྱིར་གང་ལ་སྟོང་པ་ཉིད་འདི་རུང་བ་དེ་ལ་རྟེན་ཅིང་འབྲེལ་པར་འབྱུང་བ་རུང་ལ་གང་ལ་དེ་ནི་རྟེན་ཅིང་འབྲེལ་པར་འབྱུང་བ་རུང་བ་དེ་ལ་ནི་འཕགས་པའི་བདེན་པ་བཞི་རྣམས་རིགས་པར་འགྱུར་རོ་ཇི་ལྟར་ཞེ་ན་ནི་གང་གི་ཕྱིར་རྟེན་ཅིང་འབྲེལ་པར་འབྱུང་བ་ཉིད་སྡུག་བསྔལ་དུ་འགྱུར་གྱི་རྟེན་ཅིང་འབྲེལ་པར་མི་འབྱུང་བ་ནི་མ་ཡིན་ནོ་དེ་ནི་རང་བཞིན་མེད་པས་སྟོང་པར་འགྱུར་རོ་སྡུག་བསྔལ་ཡོད་ན་ནི་སྡུག་བསྔལ་ཀུན་འབྱུང་བ་དང་སྡུག་བསྔལ་འགོག་པ་དང་སྡུག་བསྔལ་འགོག་པར་འགྲོ་བའི་དེ་ནི་ལམ་རུང་བར་འགྱུར་རོ་ཞེས་སྡུག་བསྔལ་ཡོངས་སུ་ཤེས་པ་དང་ཀུན་འབྱུང་སྤང་བ་དང།

འཇིག་རྟེན་པ་དང་འཇིག་རྟེན་ལས་འདས་པའི་དངོས་པོ་ཐམས་ཅད་ཁྱད་པར་དུ། དེ་ནི་རྟོགས་པ་ཐམས་ཅད་ཀྱང་རུང་ལ་ཆོས་དང་ཆོས་མ་ཡིན་པ་དག་དང་དེ་ཡི་འབྲས་བུ་དང། འཇིག་རྟེན་པའི་ཐ་སྙད་ཐམས་ཅད་ཀྱང་རུང་བར་འགྱུར་རོ་དེ་ཡི་ཕྱིར་དེ་ལྟར་ན་གང་ལ་སྟོང་པ་ཉིད་རུང་བ་དེ་ལ་ཐམས་ཅད་རུང་བར་འགྱུར་རོ་གང་ལ་སྟོང་ཉིད་མི་རུང་བ་དེ་ལ་ནི་རྟེན་ཅིང་འབྲེལ་པར་འབྱུང་བ་མེད་པས་ཐམས་ཅད་ཀྱང་མི་རུང་བར་འགྱུར་རོ་ཞེས་གསུངས་པས་རུང་མི་རུང་ནི་དེ་དག་ཡོད་པ་དང་མེད་པ་ལ་གོ་བར་བྱའོ། སྔར་དྲངས་པའི་རྩོད་ཟློག། རྩོད་པ་དེ་ཡི་ལན་དུ་རང་བཞིན་མེད་པ་ལ་བྱ་བྱེད་འཐད་པའི་ལན་དུ་སློབ་དཔོན་གྱིས་གསལ་བར་མཛད་དེ་སོ། རྩོད་ཟློག་གི་རྩོད་པ་དེ་ཡི་ལན་དུ་རང་བཞིན་མེད་པ་ལ་བྱ་བྱེད། འདི་ནི་བྱ་བྱེད་འཐད་པ་སློབ་དཔོན་གྱིས་གསལ་བར་མཛད་དེ་རྩོད་ཟློག་ལས་དངོས་རྣམས་བརྟེན་ནས་འབྱུང་བ་གང་དེ་ནི་སྟོང་ཉིད་ཅེས་བྱ་དང་གང་ཞིག་བརྟེན་ནས། གང་ཞིག་བརྟེན་ནས་འབྱུང་བ་དེ་རང་བཞིན་མེད་ཉིད་ཡིན་པར་སྨྲ་ཞེས་གསུངས་ཤིང་དེ་ཡི་རང་འགྲེལ་ལས་ཀྱང་ཁྱོད་ཀྱིས་ནི་འདི་ནི།

ཅི་ཡི་ཕྱིར་ཞེ་ན་རྒྱུ་དང་རྐྱེན་ལ་ལྟོས་པ་དང་བཅས་པའི་ཕྱིར་རོ། གལ་ཏེ་དངོས་པོ་རྣམས་རང་བཞིན་གྱིས་ཡོད་ན་ནི་རྒྱུ་དང་རྐྱེན་མེད་ཀྱང་ཡོད་པར་འགྱུར་རོ། རང་བཞིན་གྱིས་གྲུབ་པ་ཡིན་ན་རྒྱུ་རྐྱེན་རྣམས་མ་ལྟོས་པར་ཡོད་དགོས་ཡོད་རེད། ཡོད་པར་འགྱུར་བ་ཞིག་ན་དེ་ལྟར་ཡང་མ་ཡིན་པས་དེའི་ཕྱིར་རང་བཞིན་མེད་པ་ཡིན་ཏེ་དེས་ན་སྟོང་པའོ་ཞེས་བྱ་བར་བརྗོད་དོ། དེ་བཞིན་དུ་ང་ཡི་ཚིག་ཀྱང། རྟེན་ཅིང་འབྲེལ་པར་འབྱུང་བ་ཡིན་ཏེ་དེའི་ཕྱིར་རང་བཞིན་མེད་དོ་ཚིག་རང་བཞིན་གྱིས་མ་གྲུབ་པ་ཡིན་ཚིག་རང་བཞིན་མེད་པ་ཡིན་པའི་རྒྱུ་མཚན་གྱིས་དེ་ནི་འོ། དེ་ནི་དགག་བྱ་འགོག་པ་དང་བསྒྲུབ་བྱ་སྒྲུབ་པ་ལ་སོགས་ཡོད། བྱེད་ཐུབ་ཡོད་རེད་ཟེར་རང་བཞིན་མེད་པ་ཉིད་ཡིན་པའི་ཕྱིར་སྟོང་པའོ་ཞེས་བྱ་བར་འཐད་པ་ཡིན་ནོ། ཇི་ལྟར་བུམ་པ་དང་སྣམ་བུ་ལ་སོགས་པ་རྟེན་ཅིང་འབྲེལ་པར་འབྱུང་བ་ཉིད་ཡིན་ཉིད་ཡིན་པའི་ཕྱིར་རང་བཞིན་སྟོང་པ་ཡིན་ཡང་སྦྲང་རྩི་དང་ཆུ་དང་འོ་ཐུག་འཛིན་པ་དང། ལེན་པ་དང་གྲང་བ་དང་དེ་ནས་རླུང་དང་ཉི་མ་ཡོངས་སུ་སྐྱོབ་པར་ནུས་པ་དེ་བཞིན་དུ་ང་ཡི་ཚིག་ཀྱང་རྟེན་ཅིང་འབྲེལ་པར་འབྱུང་བ་ཡིན་པའི་ཕྱིར། ཡིན་པའི་ཕྱིར་རང་བཞིན་མེད་པ་ཡིན་ཡང་དངོས་པོ་རྣམས་རང་བཞིན་མེད་པར་རབ་ཏུ་སྒྲུབ་པར

འོ་དེ་ནི་ནུས་ཚོད་ཆེ་བ་སོང་བ་ཡིན་ད་ནི་ད་ང་རང་ཚོ་དེ་ནི་བདག་འཛིན་མ་རིག་པ་འདི་ཡི་དབང་གིས་དེ་ནི་འཁོར་བར་འཁོར་ནས་སྡུག་བསྔལ་བསམ་གྱིས་མི་ཁྱབ་པ་མྱོང་བ་ཡིན་ད་ནི་ད་འདི་གཞོམ་ཐབས་གཙོ་བོར་བྱེད་དགོས་འདི་གཞོམ་པའི་ཐབས་ནི་དེ་ནི་འོ་བདག་མེད་རྟོགས་པའི་ཤེས་རབ་མ་གཏོགས་མེད་པ་ཡིན་ད་ནི་བདག་མེད་རྟོགས་པའི་ལྟ་བ་རྒྱུད་དུ་སྐྱེ་བར་བྱེད་དགོས། དེ་ལ་ཡང་དེ་ནི་ག་རེ་ཟེར་ད་ད་བདག་མེད་རྟོགས་པའི་ལྟ་བ་སྐྱེ་བ་ལ་འོ་དེ་ནི་གཞུང་རྒྱས་པ་དེ་ནི་གང་མགོན་པོ་ཀླུ་སྒྲུབ་དེ་དག་སོགས་ལ་འཕགས་པ་ཡབ་སྲས་ཀྱི

སྟོང་པ་འཇོག་དུས་ཙ་ན་ཐ་སྙད་དུ་ཡོད་པ་ནི་འཇོག་མ་ཤེས་པ་ཡིན། ཐ་སྙད་དུ་ཡོད་པ་ཡིན་ལུགས་འཇོག་དུས་ཙ་ན་དེ་ནི་རང་བཞིན་གྱིས་སྟོང་པ་འཇོག་མ་ཐུབ་པར་བྱས་ནས་ཁོ་གཉིས་འགལ་འདུ་རུ་སོང་བ་དེ་སྲིད་དུ་ཐུབ་པ་སངས་རྒྱས་བཅོམ་ལྡན་འདས་ཀྱི་དགོངས་པ་རྟོགས་ཐུབ་པ་མ་ཡིན་ཞེས་བསྒོ་བ་འདི་ནི། བྱས་ཙང་དེ་འདྲ་ཡིན་ཙང་ད་ག་འདྲ་བྱུང་ནས་དེ་འདྲ་འདོད་པས་དེ་ལ་སྣང་སྟོང་འགལ་མེད་གྲོགས་སུ་འཆར་བའི་དེ་ནི། དབུ་མའི་ལྟ་བ་རྣམ་པར་དག་པ་རྒྱུད་ལ་སྐྱེ་བའི་ཕྱིར་དུ་ཚོགས་བསགས་སྒྲིབ་སྦྱང་བྱེད་ལ་སྒོ་དུ་མ་ནས་འབད། ཁོ་བོས་དེ་བས་སྐྱེ་བོ་མ་ཡིན་པ་དེ་ནི། དགེ་བའི་བཤེས་གཉེན་བསྟེན་ནས་དེ་ནི་ཐོས་བསམ་བྱས་ནས་སྟོང་ཉིད་སྟོན་པའི་གཞུང་ལ་ཐོས་བསམ་བྱས་ནས་དེ་ནི།

འོ་དེ་ནི་ད་ཕྲ་བ་དང་ཟབ་པ་དང་འོ་དེ་ནི་དེ་ནི་འགྲོ་བའི་རིམ་ནི་གོང་དུ་རིགས་པ་སོགས་ལ་མ་བརྟེན་པར་མངོན་སུམ་དུ་རྟོགས་མི་ནུས་པ་ལ་ད་ག་རེ་ཟེར་ན་རྟོགས་མི་ནུས་པ། ཟབ་མོ་དེ་ཀོ་ཇི་ལྟ་བུར་ཇི་ལྟར་སེམས་ལ་བདེ་བླག་འཇུག་པར་འགྱུར་ཟེར། ད་ངོ་ཐོག་ཡིན་ངེས་ང་རང་གིས་མངོན་སུམ་དུ་མཐོང་ངེས་ཀྱི་དེ་ནི་འོ་དེ་ནི་ལུས་མི་གཙང་བ་དང་མི་རྟག་པ་ཞིག་འདུག་ཟེར་ང་རང་གིས་ད་དེ་ནི་ལུས་དེ་འདོར་གྱི་ཡོད་པ་དང་མི་གཙང་བའི་ནང་སྐྱེས་པའི་གང་དེ་བ་ད་དུང་མངོན་སུམ་དུ་རྟོགས་ཀྱི་ཡོད་པ་དེ་དེ་ང་རང་གིས་ཤེས་ཀྱི་མེད་པ་མི་གཙང་བ་ལ་གཙང་བ་དང་མི་རྟག་པ་ལ་རྟག་པར་འཛིན་གྱི་ཡོད་ཟེར་དེ་ཡིན་ན་དེ་ནི་འོ།

མ་རེད། བུམ་པ་མེད་དོ་སྙམ་དུ་སུ་ཞིག་གིས་བཤད་སྙམ་ནས་ཡོད་པ་ཡང་མ་ཡིན་མེད་པ་ཡང་མ་ཡིན་ཞེས་ཟེར་བ་ལྟར་ཟེར། ད་དེ་འདྲ་ཞིག་བརྗོད་མཁན་མེད་ན་ད་ཡིན། བུམ་པ་མེད་དོ་སྙམ་དུ་སུས་སྙེག་རེད་ཟེར། དེ་འདྲ་ཞིག་སྙེག་མེད་ད་ཡིན། བུམ་པ་ཡོད་ད་ཡོད་པ་ཡང་མ་ཡིན་མེད་པ་ཡང་མ་ཡིན་ཟེར་བ།